རྣམ་པ་ཚོ་སྐུ་ཁམས་བཟང། དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདི་ནང། ཟླ་བ་འདིའི་ཚེས་བཅུ་བདུན་ནས་འགོ་འཛུགས་ཀྱིས། ཚེས་ཉི་ཤུ་རྩ་དགུ་བར། དུས་ཡུན་ཉིན་གྲངས་བཅུ་གསུམ་ཙམ་ཞིག་རིང། བཙན་བྱོལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་དང། ཝཱ་ཎ་བོད་ཀྱི་དབུས་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གཉིས་ཟུང་འབྲེལ་ཐོག་ནས་གོ་སྒྲིག་གནང་སྟེ། ཝཱ་ཎ་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་དུ་གཞི་རིམ་སློབ་གྲྭ་ཁག་གི་རིགས་ལམ་འདུ་འཛོམས་དང་སྦྱོང་བརྡར་གྱི་ཟབ་སྦྱོང་ཞིག་འགྲོ་དང་འགྲོ་བཞིན་པ་ལྟར། དེ་ནས་ཤེས་རིག་ལས་ཁུངས་ཀྱི་བོད་ཡིག་ཤེས་ཡོན་འགན་འཛིན་དངོས་གྲུབ་བསྟན་པ་ལགས་སུ། རིགས་ལམ་འདུ་འཛོམས་ཀྱི་ཟབ་སྦྱོང་དེ་གནང་དགོས་པའི་དགོས་པ་རྒྱུ་མཚན་དང་དམིགས་ཡུལ་ཇི་ཡིན་སྐོར་ལ་བཅར་འདྲི་ཞུས་པར་ཁོང་གིས།
ད་རྩ་བའི་དེ་ལ་ཡ། ད་ལྟའི་གི་དམིགས་སུ་བཀར་བའི་ལས་གཞི་འགྲོ་བཞིན་པ་དེའི་འབྲས་བུ་ཆ་བཞག་པ་ཡིན་ན། ད་དེ་ལ་ཚོགས་དགོས་པའི་གི་དམིགས་ཡུལ་དང་ཨ་ནི་ལས་རིམ་འདི་གི་ཡང་དམིགས་ཡུལ་བྱས་ནས་ཡང་སོ་སོ་ཅིག་ཞུས་བཞག་པ་ཡིན་ན། རྩ་བའི་ང་ཚོ་དེ་ལ་ཡང་འཛོམས་ནས་སྤུ་གུ་ཚོར་རིགས་ལམ་སྦྱོང་བརྡར་སྤྲད་བྱས་ཏེ་སྤུ་གུ་ཚོར་ལ་ཡང་རིགས་ལམ་གི་གནས་ཚད་གཏིང་ཟབ་ཏུ་བཏང་ཡ་དང་ཨ་ནི་རིགས་ལམ་ཐོག་ལ་ཡང་ཟབ་ཁྲིད་བྱས་རང་རེད། ད་ཡིན་ནའི་ཝཱ་ར་ཎཱ་སི་མཐོ་རིམ་སློབ་གྲྭ་ལ་ག་རེ་བྱས་ནས་གོ་སྒྲིག་ཞུས་པ་རེད་བྱས་ནས་གསུངས་པ་ཡིན་ན། ཝཱ་ར་ཎཱ་སི་མཐོ་རིམ་སློབ་གྲྭ་ལ་གོ་སྒྲིག་ཞུ་དགོས་པའི་གི་རྒྱུ་མཚན་འདི་ན་ནིང་ང་ཚོའི་སྤྱི་ཟླ་བརྒྱད་པ་ནང་ལ་རྡེ་ར་རྡུན་ཁུལ་གྱི་སློབ་གྲྭ་དང་བོད་པའི་སློབ་གྲྭ་ཁག་དང་དེ་ནང་བཞིན་གྱི་ལ་དྭགས་ནས་བཟུང་བྱས་རྡ་རམ་ས་ལ་ཁུལ་གྱི་བོད་པའི་གཞི་རིམ་སློབ་གྲྭ་ཁག་འདི་གའི་གི་རིགས་ལམ་འདུ་འཛོམས་ཅིག་མ་སུ་རི་བོད་ཁྱིམ་ལ་ན་ནིང་སྤྱི་ཟླ་བརྒྱད་པ་ནང་ལ་ཡང་གོ་སྒྲིག་ཞུས་པ་རེད། ད་སྐབས་དེ་དུས་ང་ཚོ་སྔོན་རྩིས་བཀའ་འཁྲོལ་ཡོད་པའི་གྱི་ལས་གཞིའི་རོགས་དངུལ་འདི་ནས་འབུམ་གསུམ་དང་སྟོང་ཕྲག་ལྔ་བཅུ་དྲུག་ཅུ་ཅིག་ལྷག་ཡོད་རེད། ད་དེ་བྱེད་དུས་ད་འབུམ་གསུམ་དང་སྟོང་ཕྲག་ལྔ་བཅུ་དྲུག་ཅུ་དེ་ནི་ང་ཚོ་ལས་གཞི་ལས་གཞི་འཕར་མ་ཅིག་མགོ་ནས་མཇུག་བར་དུ་འགྲོ་གྲོན་ཆ་ཚང་ཅིག་དངུལ་འབོར་འདི་གིས་ལྡང་ཡ་ཡོད་མ་རེད་པ་དེ་སོང་ཙང་ཝཱ་ར་ཎཱ་སི་མཐོ་རིམ་སློབ་གྲྭ་ནས་ཨ་ནི་ས་གནས་དེ་ལ་ཡ་སློབ་ཕྲུག་དང་འབྲེལ་བའི་གི་རིགས་ལམ་ལས་གཞི་ཐོག་ལ་ཡ་ཨ་ནི་མཐུན་འགྱུར་གནང་ཡ་གི་ཞལ་བཞེས་གནང་བ་སོང་ཙང་ཝཱ་ར་ཎཱ་སི་མཐོ་རིམ་སློབ་གྲྭ་ནས་ང་ཚོ་ད་ལྟ་མཉམ་ཞུགས་བྱེད་མཁན་གི་སློབ་ཕྲུག་བཞི་བཅུ་ཞེ་གསུམ་དང་ཨ་ནི་སྤུ་གུ་སྣེ་ཁྲིད་མཁན་ལྟ་གྲུབ་དགེ་རྒན་དང་ཨ་ནི་འབྲེལ་ཡོད། ལས་བྱེད་གང་དག་ཁ་ཤས་ཡོད། དེ་གའི་ཆ་ཚང་གི་བཞུགས་གནས་དང། ཨ་ནི་ཞལ་ལག་དེ་གའི་མཐུན་རྐྱེན་ཆ་ཚང་ཝཱ་ར་ཎཱ་སི་མཐོ་རིམ་སློབ་གྲྭ་ནས་དུས་གནང་ཡ་བྱེད་ཀྱི་ཡོད་རེད། དེ་ནས་ཤེས་རིག་ལས་ཁུངས་ནས་མཉམ་ཞུགས་བྱེད་མཁན་ཚོའི་གི་ཨ་ནི་རྡ་རམ་ས་ལ་དང་དེ་ག་ནང་བཞིན་སིམ་ལ་ཁུལ་ནས་ཕར་ཚུར་གྱི་ལམ་གྲོན་ཟེར་བ་དེ་ཤེས་རིག་ལས་ཁུངས་ནས་དུས་མཐུན་འགྱུར་ཞུ་གི་ཡོད་དེ་ག་ནང་བཞིན་གྱི་ང་ཚོ་དེའི་དཀྱིལ་ལ་ཡ་སྤུ་གུ་ཡ་ཉེ་འཁོར་ལ་ཡ་ཤེས་ཡོན་གནས་སྐོར་ཁྲིད་ཡ་དང། བྱེད་ཀྱི། དེ་འདྲའི་གི་ལས་རིམ་ཅིག་ཡོད་དེ་འགྲོ་གྲོན་ཆ་ཚང་གི་ཤེས་རིག་ལས་ཁུངས་ཀྱིས་གཏང་ཡས་ཀྱི་བྱ་ཞིག་འདྲ་པོ་ཞིག་འདུག་ཟེར་ཡིན་ཞུ་ཡས་ཡིན། ད་རེས་ཝཱ་ཎ་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་དུ་རིགས་ལམ་འདུ་འཛོམས་དང་སྦྱོང་བརྡར་གྱི་ལས་གཞི་དེ་དུས་ཡུན་དེ་འདྲ་རིང་པོ་གནང་དགོས་དོན་ཇི་ཡིན་དང། དེ་བཞིན་ཟབ་སྦྱོང་དེའི་ནང་སློབ་གྲྭ་མི་འདྲ་བ་ཁག་ཇི་ཙམ་ནས་སློབ་ཕྲུག་ཇི་ཙམ་གྱིས་མཉམ་ཞུགས་བྱས་ཡོད་མེད་སྐོར་ལ་ཁོང་གིས། ད་ད་ལྟ་ལས་རིམ་འདི་འདྲ་བོ་ཅིག་ཆགས་བཞག་པ་ཡིན་ད་རྣམ་པ་ཚོ་མཁྱེན་གསལ་རེད་ང་ཚོ་གཞི་རིམ་སློབ་གྲྭ་ཁག་ནང་ལ་རྩ་བའི་སློབ་ཚན་མང་པོ་ཡོད་རེད་སློབ་ཚན་མང་པོ་ཡོད་པ་གཞི་བཟུང་གིས་ད་སློབ་ཚན་འདི་གའི་ཆ་ཚང་ལ་ཡ་སོ་སོའི་སློབ་ཚན་གཞི་བཟུང་གིས་བདུན་ཕྲག་གཅིག་ལ་ཡ་ཚོགས་ཐེངས་དྲུག་བདུན་བརྒྱད་དེ་འདྲའི་གྲངས་མི་འདྲ་ཡོད་རེད་ད་ཡིན་ནའི་ང་ཚོ་རིགས་ལམ་ནང་ཆོས་སློབ་ཁྲིད་བྱེད་ཡས་ཀྱི་ལྟ་གྲུབ་དགེ་རྒན་ཚོ་ལ་ཡང་སློབ་གྲྭ་ཁག་ཅིག་ལ་ཡང་བདུན་ཕྲག་གཅིག་ལ་ཚོགས་ཐེངས་གཉིས་ཙམ་མ་གཏོགས་ཡོད་མ་རེད་ཁག་ཅིག་ལ་ཡང་ཚོགས་ཐེངས་གསུམ་བྱས་པ་དེ་འདྲས་ཡོད་རེད་ད་འདིའི་ནང་ལ་རིགས་ལམ་ལྟ་བུ་བརྗོད་གཞི་དཀའ་ལས་ཁག་པོ་དེ་འདྲས་ཅིག་སློབ་ཁྲིད་བྱས་ནས་ཡང་གྲུབ་འབྲས་ཆེན་པོ་ཐོན་ཡས་དང་དེ་ནང་བཞིན་ནུས་པ་ཐོན་པ་ཡོང་བའི་ཅིག་ང་ཚོ་རེ་བ་ཆེན་པོ་བྱས་པ་ཡིན་ན་ནི་ཚོགས་ཐེངས་གྲངས་ཀ་ལ་དཔག་པའི་གིས་ནི་གྲུབ་འབྲས་རེ་བ་བྱེད་ཡས་དེ་ང་ཚོ་ཆེ་དྲགས་རེད་དྲན་གྱི་འདུག་དེ་སོང་ཙང། ད་འདི་གའི་འདི་དུས་ཚོད་ཉུང་ཉུང་འདི་འདྲས་ཅིག་མ་གཏོགས་ཡོད་མ་རེད་ད། དེ་ནས་ང་ཚོའི་གྲུབ་འབྲས་ག་ཚོད་ཐོན་པ་ཅིག་རེད། དུས་ཚོད་ཐུང་ཐུང་ཅིག་མ་གཏོགས་མེད་པ་ཡིན་ནའི་དེ་ལས་ང་ཚོའི་གྲུབ་འབྲས་ཐོན་པ་ཅིག་ཡོང་ཐབས་ག་འདྲས་བྱེད་དགོས་ཀྱི་འདུག་དེ་འདྲའི་བསམ་བློ་བཏང་བའི་ཐོག་ནས་ད་ང་ཚོ་ད་ལྟ་སློབ་ཕྲུག་རིགས་ལམ་རྒྱུས་སྟོན་པ་གསོ་སྐྱོང་ཟབ་སྦྱོང་བྱས་ནས་ཡར་གོ་སྒྲིག་ཞུ་གི་ཡོད་རེད་ད་འདིའི་དམིགས་ཡུལ་དེ་ག་རེ་རེད་ཟེར་ན། སློབ་གྲྭ་སོ་སོ་ནས་སློབ་ཕྲུག་རིགས་ལམ་རྨང་གཞིའི་ཐོག་དྲག་ག་དྲག་ག་དེ་གའི་དེ་འདེམས་སྒྲུག་བྱས་ནས་ཁོང་ཚོ་ལ་ཡང་ཞག་པོ་བཅུ་ལྷག་གི་རིགས་ལམ་གྱི་ཟབ་ཁྲིད་དེ་འདྲའི་ང་ཚོ་གོ་སྒྲིག་ཞུ་གི་ཡོད་རེད་ཟབ་ཁྲིད་གོ་སྒྲིག་ཞུས་ནས་སྤུ་གུ་དེ་གའི་ཕར་སློབ་གྲྭ་སོ་སོའི་སློབ་གྲྭ་ཕར་ལོག་ནས་ལྟ་གྲུབ་དགེ་རྒན་ལ་ཡང་གཞོགས་འདེགས་སྒྲུབ་ཐུབ་ཡས་ལྟ་གྲུབ་དགེ་རྒན་ལ་ད་ང་ཚོ་གོ་བདེ་བོ་བཤད་པ་ཡིན་ན་རོགས་པ་བྱེད་ཐུབ་མཁན་སྤུ་གུ་གསར་བ་ཚོ་ལ་བསླབ་ཡས་ལ། ལྟ་གྲུབ་རྒན་ལགས་ནི་ཇི་སྣང་འཛིན་གྲྭ་ནང་ལ་ཡང་འཛིན་གྲྭ་ང་ཚོས་བང་རིམ་ཕྱེ་ནས་འཛིན་གྲྭ་མཐོ་དམན་མང་པོ་ཡོད་རེད་ད་འཛིན་གྲྭ་དམའ་བ་ནས་བཟུང་བྱས་རིགས་ལམ་ལས་དང་པོ་བ་ནས་བཟུང་བྱས་ཨ་ནི་སྔར་སྦྱངས་ཟིན་པའི་གི་འཛིན་གྲྭ་རྒན་པའི་སྤུ་གུ་ཆ་ཚང་ལ་ཡང་ལྟ་གྲུབ་དགེ་རྒན་གྱིས་དངོས་གནས་དུས་ཚོད་བསྐོར་ར་ཐེབས་མ་ཐེབས་འདྲ་བོ་ཅིག་རེད་དེའི་ཆེད་དུ་ད་ལྟ་གྲུབ་དགེ་རྒན་གྱིས་སྤུ་གུ་རིགས་ལམ་ཟབ་ཁྲིད་ཐོབ་མྱོང་མཁན་དང། ནམ་རྒྱུན་ནས་བསླབ་གྲྭ་ནང་དོ་སྣང་ཆེ་བ་དང་ད་རིགས་ལམ་གནས་ཚད་ཡག་ག་དེ་གའི་དེ་ལ། ཨ་ནི་སྤུ་གུ་གསར་བ་སྦྱང་མཁན་ལས་དང་པོ་བ་དེ་གའི་ལ་ཡ་རྨང་གཞི་དེ་གའི་དེ་ངོ་སྤྲོད་བྱས་དང། སྦྱང་བཅུག་པའི་གི་ལས་འགན་དེ་སློབ་ཕྲུག་དྲག་ག་དྲག་ག་དེ་གའི་ལ་ཡ་འགན་སྤྲད་པ་ཡིན་ན་ཁོང་ཚོས་གི་བྱེད་ཐུབ་ཀྱི་རེད་བསམ་པ་འདྲ་བོ་ཅིག་ང་ཚོས་རེ་བ་དེ་འདྲས་བྱེད་གི་ཡོད་རེད། དེ་བྱེད་ཐུབ་པ་ཡིན་ན་ལྟ་གྲུབ་དགེ་རྒན་གྱི་སྤུ་གུ་རྨང་གཞི་སྐྱོ་མཁན་ཚོ་ལ་ཡང་དུས་ཚོད་མང་པོ་བཏང་བྱས། ཨ་ནི། ཅིག་གིས། ཞེ་པོ་ཅིག་འགོར་མི་དགོས་པ་བྱས། ཨ་དེ་དུས་ཚོད་ག་རེ་ལྷག་གི་ཡོད་པ་དེ་སྤུ་གུ་སྤྱི་ཡོངས་ཀྱི་རིགས་ལམ་གནས་ཚད་དེ་གཏིང་ཟབ་ཏུ་བཏང་ཡས་ལ་ལྟ་གྲུབ་དགེ་རྒན་ལ་དུས་ཚོད་ཏོག་ཙམ་མང་ང་རག་གི་རེད་བསམ་བྱས་ང་ཚོ་རེ་བ་དེ་རྒྱག་གི་ཡོད་རེད། དེ་སོང་ཙང་ལས་གཞི་དེ་གི་མིང་ལ་ཡང། ཨ་ནི། སློབ་ཕྲུག་རིགས་ལམ་རྒྱུས་སྟོན་པ་གསོ་སྐྱོང་ཟབ་སྦྱོང་ཞེས་ནས་བཏགས་ཡོད་རེད་སློབ་ཕྲུག་དེ་ག་དེ་སླབ་གྲྭ་སོ་སོར་ཕར་ལོག་ནས་ལྟ་གྲུབ་དགེ་རྒན་ལ། ཕྱག་རོགས་གནང་བྱས། སློབ་གྲོགས་གཅིག་པ་དེ་གའི་ལ་ཕར་རྒྱུས་སྟོན་བྱེད་ཐུབ་ཡས་སོ་སོ་སྦྱངས་པ་དེ་གའི་ལ་ཕར་ཨ་ནི་ཉམས་མྱོང་ཤེས་བྱ་བརྗེ་རེས་བྱེད་ཐུབ་མཁན་གྱི་དེ་འདྲའི་གཅིག་ལ་ང་ཚོ་རེ་བ་བྱེད་ནས་གསོ་སྐྱོང་བྱེད་ཀྱི་ཡོད་པའི་གི་དོན་དག་རེད། ད་ད་ལྟའི་འདྲ་བོ་ཆ་བཞག་པ་ཡིན་ན་སླབ་གྲྭ་མཉམ་ཞུགས་བྱེད་མཁན་སླབ་གྲྭ་གཉིས་མ་གཏོགས་མེད་རྡ་ས་བོད་ཁྱིམ་ཁྱབ་ཁོངས་སེ་ལ་ཀུའི་བོད་ཁྱིམ་དང་ཨ་ནི་སམ་བྷོ་ཊའི་ཁྱབ་ཁོངས་མེས་དབོན་གཙུག་ལག་དཔེ་སྟོན་སླབ་གྲྭ་གཉིས་རང་ཡིན་ཁྱོན་བསྡོམས་སློབ་ཕྲུག་བཞི་བཅུ་ཞེ་གསུམ་ཡོད་རྩ་བའི་སེ་ལ་ཀུའི་བོད་ཁྱིམ་ནས་སྤུ་གུ་བཅུ་དང་བླངས་ཐོག་ནས་འདུག་མཉམ་ཞུགས་བྱེད་ཡས་གཏན་འཁེལ་ཡོད་རེད་དེ་ནས་སྤུ་གུ་གཅིག་སྐབས་མཚམས་དེ་ལ་ཡར་དཀའ་ངལ་ཅིག་བྱུང་བྱས་མཉམ་ཞུགས་ཐུབ་མ་སོང། དེ་སོང་ཙང་སེ་ལ་ཀུའི་ནས་སྤུ་གུ་དགུ་ད་ལྟ་དངོས་སུ་དེ་ས་གནས་ལ་འབྱོར་ཡོད། དཔེ་སྟོན་སློབ་གྲྭ་ནས་དང་བླངས་བྱེད་མཁན་སྤུ་གུ་སུམ་ཅུ་སོ་བཞི་བྱུང་བ་ནང་བཞིན་གྱིས་ས་གནས་ལ་ཡང་སྤུ་གུ་སུམ་ཅུ་སོ་བཞི་ཆ་ཚང་ཞིག་ཏུ་འབྱོར་ཐུབ་བྱས་ད་ལྟ་ལས་རིམ་ནང་མཉམ་ཞུགས་བྱེད་ཀྱི་ཡོད་ཅེས་ནས་ཞུ་ཡས་ཡིན། དེ་ག་ནང་བཞིན་དངོས་གྲུབ་བསྟན་པ་ལགས་ཀྱིས་རིགས་ལམ་འདུ་འཛོམས་ཀྱི་སྦྱོང་བརྡར་དེའི་ནང་གཙོ་བོ་བྱེད་སྒོ་ཁག་གང་དང་གང་སྤེལ་གྱི་ཡོད་མེད་ཐད་འགྲེལ་བརྗོད་གནང་དོན།
ད་བྱེད་སྒོ་འདྲ་བོ་ཆ་བཞག་པ་ཡིན་ན་རྩ་བའི་ང་ཚོའི་ལས་རིམ་འདི། སྤྱི་ཟླ་གཉིས་པའི་ཚེས་བཅུ་བདུན་ནས་འགོ་བཙུགས་བྱས་མཐའ་མ། སྤྱི་ཟླ་གཉིས་པའི་ཚེས་ཉིས་རྩ་དགུ་ལ་ང་ཚོ་མཇུག་སྒྲིལ་གྱི་ཡོད། འདི་བྱེད་དུས་ཞོགས་པ་ཆུ་ཚོད་བརྒྱད་པ་ནས་བརྒྱད་པ་ལ་ཚོགས་ཐེངས་དང་པོ་རེད། ཆུ་ཚོད་བརྒྱད་པ་ནས་དགོང་དག་ཆུ་ཚོད་བརྒྱད་དང་བཞི་བཅུ་ཞེ་ལྔ་དགུ་པ་ཙམ་བར་དུ་འགོར་གྱི་ཡོད་རེད། འདི་བྱེད་དུས་ཆུ་ཚོད་བཅུ་གཉིས་བཅུ་གསུམ་ཅིག་འདུག་བསམ་བསམ་འདྲ་བོ་ཅིག། ཐོལ་རྒྱག་ལ་ང་ཚོ་འདུག་སྲིད་པ་ཡིན་ན་དེ་འདྲའི་ཚོར་སྣང་ཡོང་གི་རེད་སྤུ་གུ་ཚོ་ཐང་ཆད་གི་མ་རེད་པས་བསམ་བསམ་བྱས་ནས། ད་ཡིན་ན་ཡང་འདི་སྤུ་གུ་ཐང་ཞེ་པོ་ཆད་དགོས་ཡས་ད་འདི་འདྲའི་གི་ལས་རིམ་མེད་ཟེར་ནས་ཞུ་ཡས་ཡིན་རྒྱུ་མཚན་ག་རེ་རེད་ཟེར་ན། ང་ཚོ་ཉིན་ཉི་མ་གཅིག་གི་ཡ། ཉིན་རྐྱང་གཅིག་གི་ལས་རིམ་ནང་ལ་དངོས་སུ་སྤུ་གུ་ཚོ་ལ་ཡ་འཛིན་གྲྭ་ཁྲིད་བྱས་རིགས་ལམ་སློབ་ཁྲིད་བྱེད་ཡས་ཀྱི་ཟབ་ཁྲིད་བྱེད་ཡས་ཀྱི་དུས་ཚོད་འདི་ཁྱོན་བསྡོམས་ཆུ་ཚོད། བདུན་དང་སྐར་མ་བཅོ་ལྔ་ཡོད། ཆུ་ཚོད་བདུན་དང་སྐར་མ་བཅོ་ལྔ་ཁོ་ཚོ་རིགས་ལམ་སྦྱང་ཡས་ཀྱི་དུས་ཚོད་གཏན་འབེབས་ཡོད་རེད་ད་ག་ནང་བཞིན་འདི་དཀྱིལ་ལ་ཡ་གསོལ་ཇ་བར་གསེང། དུས་གཉིས་དང་ཞལ་ལག་བར་གསེང་དང་ཡང་དཀྱིལ་མ་ལ་ཡ་མཆོད་རྟེན་དང་སྡེ་བ་ལ་ཡ་གནས་སྐོར་ཕེབས་ཡས་ཀྱི་དུས་ཚོད། བར་གསེང་འདི་གའི་ཆ་ཚང་བསྡོམས་ནས་བར་གསེང་སྐོར་ལ་ཆུ་ཚོད་ལྔ་དང། ཕྱེད་ཀ་ཡོད་དངོས་སུ་འཛིན་གྲྭ་འཚོགས་ཡས་ཆུ་ཚོད་བདུན་དང་སྐར་མ་བཅོ་ལྔ་ཡོད་དུས་དེ་ཙམ་གྱིས་སྐུ་ངལ་ཡོང་རེད་བསམ་བསམ་འདྲ་བོ་ཅིག་ངས་དྲན་གྱི་མེད། འདི་ཡིན་ད་འདི་འདྲའི་རིང་ལ་ཡ། རྩ་བའི་གཉིས་པའི་བཅུ་བདུན་ནས་ཉི་ཤུ་རྩ་དགུ་བར་དུ་ཉིན་གྲངས་བཅུ་གསུམ་འདྲ་པོ་ཅིག་ཆགས་ཀྱི་ཡོད་རེད། ཡིན་པ་ཡིན་ན་ཡང་ང་ཚོས་དངོས་སུ་རིགས་ལམ་རང་སློབ་ཁྲིད་བྱེད་ཀྱི་དུས་ཚོད་དེ་ཉིན་གྲངས་བཅུ་གཅིག་ཡིན། དེ་ནས་རེས་གཟའ་ལྷག་པ་གཉིས་ལ་ཡང་ང་ཚོ་གུང་སེང་བཞག་ཡོད། གུང་སེང་བཞག་ཡོད་ཟེར་ན་ཡང་ཉི་མ་ཉིན་གང་སྤུ་གུ་ཚོ་དུས་སུ་ལྷོད་ཡངས་བཞག་བཞག་ཡས་དང་དེ་འདྲའི་རྩ་བ་དུས་ཚོད་ཆུད་ཟོས་བཏང་ཡས་དེ་འདྲའི་རྩ་བ་ཉིད་ནས་མ་རེད། དངོས་སུ་རིགས་ལམ་ཁྲིད་ཡས་ཀྱི་འཛིན་གྲྭ་འཚོགས་ནས་ཁྲིད་བྱེད་ཡས་འདི་ང་ཚོ་མེད་རེད་མ་གཏོགས། གུང་སེང་གཉིས་དེ་ལ་ཡང་རེས་གཟའ་ལྷག་པ་གཉིས་དེ་ལ་ཡང་ང་ཚོ་འཆར་གཞི་ག་རེ་བྲིས་ཡོད་རེད་ཞུས་པ་ཡིན་ན། ཁ་སང་རེས་གཟའ་ལྷག་པ་དང་པོ་དེ་ལ་ཡང་གུང་སེང་བཞག་རྗེས་སྔ་དྲོའི་ཉི་མ་ཕྱེད་ཀ་དེ་ལ་ཡང། དེ་དང་སར་ནཱཐ་ལ་ཡང་མཆོད་རྟེན་གཉིས་ཡོད་རེད། མཆོད་རྟེན་དེ་གཅིག་ད་ལྟ་ཅོ་ཁན་ཌིའི་མཆོད་རྟེན་ཞེས་ཞུ་གི་འདུག་བ། སངས་རྒྱས་སྔ་མ་ཡང་འཁོར་ལྔ་སྡེ་བཟང་པོ་དང་བསྐྱར་དུ་མཇལ་སའི་གི་གནས་དེ་བརྩི་གི་འདུག་བ། དེ་ནས་མཆོད་རྟེན་ཆེན་པོ་དེ་བྱས་ནས་གང་ལྟར་མཆོད་རྟེན་གཉིས་ལ་ཡང་གནས་བཤད་བྱས་འདུག་ཝར་ན་སི་མཐོ་རིམ་སློབ་གྲྭ་ནས་ལོ་རྒྱུས་སློབ་དཔོན་གྱིས་མཐུན་འགྱུར་གནང་བྱས་ང་ཚོ་སྤུ་གུ་ཚོར་གནས་བཤད་ཡག་པོ་གོ་སྒྲིག་ཞུ་བའི་བྱུང་སོང་ཞུ་བས་ཡིན་དེ་ནས་ཚུར་སླེབས་ནས་ཆུ་ཚོད་ཕྱེད་ཀ་ལྷག་ཅིག་ཝར་ན་སི་མཐོ་རིམ་སློབ་གྲྭའི་གི་དཔལ་ལྡན་རིགས་བདག་འབུམ་རམས་པ་དབང་ཕྱུག་རྡོ་རྗེ་ནེ་གི་མཆོག་ནས་སློབ་ཕྲུག་ཚོ་ལ་བླང་དོར་བཀའ་སློབ་ཞིག་གནང་ཡོད་རེད། དེའི་རྗེས་ལ་དེའི་རྗེས་ལ་ང་ཚོ་ཉིན་གུང་ཞལ་ལག་མཆོད་བྱས་ཉིན་རྒྱབ་ཆུ་ཚོད་གཉིས་པ་ནས་གསུམ་པ་བར་དུ་ཝར་ན་སི་མཐོ་རིམ་སློབ་གྲྭའི་དཔེ་མཛོད་ཁང་ནང་ལ་ཡང་སྤུ་གུ་ཚོ་ཆ་ཚང་ཁྲིད། དཔེ་མཛོད་ཁང་ནང་ཡང་མཐུན་རྐྱེན་ག་རེ་ག་རེ་ཡོད་པ་དང་སྡེ་ཚན་ག་རེ་ག་རེ་ཡོད་པ་དེ་གའི་ཆ་ཚང་ངོ་སྤྲོད་ཅིག་བྱས་པ་རེད། རྩ་བའི་ང་ཚོ་ཝར་ན་སི་མཐོ་རིམ་སློབ་གྲྭ་ལ་ཡོད་པའི་སྡེ་ཚན་ཆ་ཚང་འདྲ་བོ་ཅིག་ལ་ཡང

དེ་ནས་རེས་གཟའ་ལྷག་པ་གཉིས་པ་དེ་ལ་ཡང་ཞོགས་པ་ནས་བྱས་ནས་དགོང་དག་བར་དུ་ང་ཚོ་ཉི་མ་གཅིག་རྩྭ་མཆོག་གྲོང་ལ་ཡང་ད་གནས་སྐོར་ཁྲིད་ཡས་ཀྱི་འཆར་གཞི་འདྲ་པོ་བྱས་ནས་ཧ་ལམ་ཧ་ལམ་ད་འདི་གཏན་འཁེལ་འདྲ་པོ་འདྲ་པོ་ཅིག་ཡིན་འདི་རེས་གཟའ་ལྷག་པ་གཉིས་པ་དེ་ལ་འདུག་ལས་རིམ་ཆགས་ཀྱི་ཡོད་ཅེས་ཞུས་ཡིན།
དེ་དང་ཕྱོགས་མཚུངས། རིགས་ལམ་གྱི་སྦྱོང་བརྡར་ལས་གཞི་དེའི་ནང་ཆ་ཤས་བླངས་མཁན་སློབ་ཕྲུག་ཚོར་གཙོ་བོ་སྦྱོང་བརྡར་གནང་མཁན་སུ་སུ་ཡིན་དང། དེ་བཞིན་རིགས་ལམ་གྱི་ཟབ་སྦྱོང་འདི་ལྟ་བུ་དེ་སྔ་གནང་མྱོང་ཡོད་མེད་ཐད་ཁོང་གིས།
ནི་ད་ལྟའི་གི་འདུ་འཛོམས་འདི་ལྟ་བུ་ཆ་བཞག་པ་ཡིན་ན་འདུ་འཛོམས་ཐེངས་གསུམ་པ་དེ་རེད། ཐེངས་གསུམ་པ་དེ་རེད་ད་ད་ལན་ཐེངས་གསུམ་པ་འདིའི་སྐབས་སུ་སློབ་ཁྲིད་གནང་མཁན་དེ། སློབ་གྲྭ་གཉིས་ཀྱི་མཉམ་ཞུགས་བྱེད་མཁན་སློབ་གྲྭ་གཉིས་ཀྱི་ལྟ་གྲུབ་དགེ་རྒན་ཡོད་ཡོད་པ་རེད། དེའི་ཐོག་ལ་ཡར་ཝར་ན་སི་མཐོ་རིམ་སློབ་གྲྭའི་གི་དགེ་རྒན་ཡོད་ཅུང། སྡེ་ཚན་གྱི་ལྟ་གྲུབ་སློབ་དཔོན་ཁོང་རྣམ་པ་གསུམ་ནས་གཙོ་བོ་སློབ་ཁྲིད་གནང་གི་ཡོད་རེད། ད་ཡིན་ནའི་འདི་ལས་གཞི་འདི་འདྲ་བོ་ཅིག་ང་ཚོ་དེ་སྔ་ཐེངས་མ་གཉིས་གོ་སྒྲིག་ཞུས་ཚར་བ་རེད་ཉིས་སྟོང་ཉི་ཤུ་ལོ་ལ་ཡར་དཔལ་ལྡན་རྒྱུད་སྨད་གྲྭ་ཚང་ལ་ཡར་གོ་སྒྲིག་ཞུས་ཡོད་རེད། དུས་ཚོད་འདི་ཡར་ཕལ་ཆེར་ཉིན་གྲངས་བཅོ་ལྔ་ནས་བཅུ་དྲུག་དེ་འདྲ་རེད། དེ་ནས་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་དང་པོའི་ནང་ལ་ཡ། དཔལ་ལྡན་འབྲས་སྤུངས་བློ་གསལ་གླིང་ལ་ཡ་ང་ཚོ་ཚན་རིག་དང་སྒོམ་སྒྲུབ་ལྟེ་གནས་ཁང་ལ་ཡ། དུས་ཉིན་གྲངས་བཅུ་བཞི་རིང་སློབ་ཕྲུག་བཞི་བཅུ་ལྷག་གིས་ལས་གཞི་དེ་གོ་སྒྲིག་ཞུས་ཡོད་རེད་སྐབས་དེ་དུས་ཉིས་སྟོང་ཉི་ཤུ་དང་ཉི་ཤུ་རྩ་གསུམ་ལ་ཡ། སློབ་གྲྭ་ཁག་གསུམ་ནས་མཉམ་ཞུགས་བྱས་ཡོད་མ་སུ་རི་སམ་བྷོ་ཊ་དང་སེ་ལ་ཀུའི་བོད་ཁྱིམ་མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭ་བྱིན་གསུམ་བྱས་ད་ད་ལན་དེའི་ནང་ལ། སློབ་གྲྭ་གཉིས་མ་གཏོགས་མཉམ་ཞུགས་བྱས་མེད་བྱས་ནས་ཞུ་ཡ་ཡིན་སློབ་གྲྭ་གཞན་དག་དེ་གའི་དེ་ཡང་སློབ་གྲྭ་ཚོར་གུང་སེང་ཁེལ་བསྡད་ཡོད་རེད་ལྟ་གྲུབ་དགེ་རྒན་ཚོ་རྡོ་རྗེ་གདན་གསུང་ཆོས་ཞུ་བར་ཕེབས་ཡས་དང་ཡང་ན་སོ་སོའི་གདན་ས་ལ་ཕེབས་ཡས་དེ་འདྲས་ཀྱི་འཆར་གཞི་སྔ་མ་ནས་སྒྲིག་ཟིན་པ་སོང་ཙང་ད་ལན་ཁོང་ཚོ་མཉམ་ཞུགས་བྱེད་ཐུབ་མ་སོང་ད་ང་ཚོ་རྗེས་མ་ད་ཁོང་ཚོ་མཉམ་ཞུགས་ཐུབ་ཀྱི་འདུག་མི་འདུག་ཅིག་ལྟ་གི་ལྟ་གི་བྱས་ཡ་ཡིན་བྱས་ནས་ཞུ་ཡ་ཡིན།
མཐའ་དོན་ཁོང་ལ་རིགས་ལམ་གྱི་འགྲོ་སྟངས་འདི་སློབ་ཚན་གཞན་ཁག་གི་ནང་ལག་བསྟར་བྱས་ན་ཕན་ཐོགས་དང་དགེ་མཚན་ཡོད་མེད་བཅར་འདྲི་ཞུས་པར། དེ་ལྟར་ཡིན་དང་ཡིན་ང་ཚོའི་སློབ་གྲྭ་ཁག་ནང་ལ་ཡང་རིགས་ལམ་སློབ་ཁྲིད་གནང་ཡག་གི་དགོས་པ་རྒྱུ་མཚན་དང་དམིགས་ཡུལ་སྐོར་རང་ད་རྒྱང་རིང་པོ་ཞིག་གི་ཕུགས་རྒྱང་རིང་པོའི་གི་དགོངས་གཞི་དེ་ག་རང་རེད་བ་ང་ཚོས་རིགས་ལམ་བརྒྱུད་ནས་སློབ་ཚན་གཞན་སྦྱང་ཐུབ་པ་ཡིན་ན་ཨ་ནི། སློབ་ཚན་གང་དང་གང་སྦྱང་གི་ཡོད་པ་ཡིན་ན་དེའི་ནང་དོན་འདི་གི་འདི་བརྡར་ཤ་བྱས་ནས་ཡང་གཏིང་ཟབ་པ་ཤེས་ཐུབ་ཡས་དང། ཨ་ནི། གཅིག་གིས་གཞན་ཟེར་རྗེས་འབྲང་བྱེད་མཁན་མ་ཡིན་པར་སོ་སོའི་རིག་པའི་གི་བློ་ཡིས་བརྟག་དཔྱད་བྱས་ནས་གང་ལྟར་ཨ་ནི་གྲུབ་དོན་ལ་བསམ་བློ་བཏང་ཐུབ་མཁན་དེ་འདྲའི་ཅིག་ལ་ང་ཚོ་རེ་བ་རྒྱག་གི་ཡོད་རེད་ཡིན་ནའི་ད་ལྟ་དགོས་གལ་ཆེ་ཤོས་དེ་ག་རེ་ཟེར་ན་སློབ་ཚན་གཞན་དག་དགེ་རྒན་ཚོ་ལ་རིགས་ལམ་གྱི་ཨ་ནི་ཉམས་མྱོང་དེ་མེད་རིགས་ལམ་བརྒྱུད་ནས་སློབ་ཁྲིད་བྱས་ཉམས་མྱོང་དེ་མེད་ལྟ་གྲུབ་དགེ་རྒན་རྣམ་པ་ཚོ་ལ་ཡང་ཡང་སློབ་ཚན་གཞན་གྱི་ནང་དོན་དེ་གའི་དེ་ཚང་མ་མཁྱེན་པ་ཡོང་ཐུབ་ཀྱི་མ་རེད་བ་དེ་གིས་ད་ལྟ་དགོས་གལ་ཐོག་ནས་ང་ཚོར་ཕུགས་ཀྱི་དམིགས་ཡུལ་དེ་ད་ལྟ། ཅིག་བརྒྱ་ཆ་བརྒྱ་ཐམ་པ་སྒྲུབ་ཐུབ་ཀྱི་ཡོད་ཅེས་ནི་ཞུ་ཐུབ་ས་མ་རེད། ད་ཡིན་ན་ཡང་ད་དེ་སྔ་ང་ཚོ་སློབ་ཚན་གཞན་པའི་དགེ་རྒན་ཚན་རིག་དགེ་རྒན་ཨང་རྩིས་དགེ་རྒན་ད་ག་ནང་བཞིན་བོད་ཡིག་དགེ་རྒན་ཚོ་ལ་རིགས་ལམ་ཟབ་ཁྲིད་འདི་འདྲ་གོ་སྒྲིག་ཞུས་ཡོད་རེད་ད་མ་འོངས་པ་ལ་ཡང་ཡང་དགོས་གལ་བྱུང་ན་མུ་མཐུད་ནས་ཡང་ཟབ་ཁྲིད་གོ་སྒྲིག་ཞུ་དགོས་ཞུ་དགོས་བྱས་ནས་གང་ལྟར་གོམ་པ་རིམ་བརྩེགས་བྱས་ནས་ཡང་ང་ཚོ་ག་ཚོད་ཐུབ་ཐུབ་ཅིག་ལག་བསྟར་ཞུ་ཐུབ་ཡས་ལ་འབད་བརྩོན་ཞུ་ཡས་རེད། ད་འདིའི་འགོག་རྐྱེན་ལ་བརྟེན་བྱས་ད་ལན་ད་ལྟ་ན་ནིང་སྤྱི་ཟླ་དགུ་བའི་ཚེས་ཉི་ཤུ་རྩ་བདུན་ནས་ས་རཱ་མཐོ་རིམ་སློབ་གྲྭ་ལ་ཡང་བོད་ཡིག་དགེ་རྒན་འོས་སྦྱོང་ཞིག་འགྲོ་བཞིན་པ་རེད་ད་འདིའི་ནང་ལ་ཡང་མ་འོངས་པར་ད་ལྟ་འགོག་རྐྱེན་ག་རེ་འཕྲད་བསྡད་ཀྱི་ཡོད་པ་དེ་མ་འོངས་པར་མ་ཡོང་བའི་ཆེད་དུ་དགེ་རྒན་འོས་སྦྱོང་གི་བསླབ་གཞི་ནང་ལ་ཡང་རིགས་ལམ་འདི་སློབ་ཚན་གཙོ་བོའི་ཁོངས་ལ་བཞག་ནས་ཉིན་མ་རེ་རེ་ལ་ཡང་ཞོགས་པའི་སློབ་ཁྲིད་ཆེད་དུ་ཡང་ཚོགས་ཐེངས་ཆུ་ཚོད་གཅིག་གི་ཚོགས་ཐེངས་གཅིག་བྱས། ཉིན་རྒྱབ་ཡང་ཆོས་རའི་ཆེད་དུ་ཆུ་ཚོད་གཅིག་འདུག་བྱས་ནས་གང་ལྟར་དུས་ཚོད་འབེལ་འབེལ་ལྷུག་ལྷུག་མཐུན་རྐྱེན་སྦྱར་ནས་གང་ལྟར་དགེ་རྒན་འོས་སྦྱོང་བྱེད་མཁན་གྱི་སློབ་ཕྲུག་དེ་གའི་དེ་ས་རཱ་ལ་ད་རིགས་ལམ་སློབ་ཚན་གཙོ་བོའི་གི་གྲས་ལ་ཡང་སྦྱོང་བཞིན་པ་ཡིན་ཅེས་ཞུ་ཡ་ཡིན་མ་འོངས་པར་ཁོང་ཚོའི་གྲས་དེ་གའི་དེ་ལོ་གཅིག་དང་ཕྱེད་ཀ་ནང་ལ་ཡང་དགེ་རྒན་འོས་སྦྱོང་ཐོན་པ་ཡིན་ན་ཏན་ཏན་གྱི་དཀའ་ངལ་དེ་གའི་དེ་དེ་ཙམ་གྱི་འཕྲད་ཀྱི་མ་རེད་བསམ་པའི་གི་ང་ཚོར་རེ་བ་ཤུགས་ཆེན་པོ་ཞུ་གི་ཡོད། ད་ག་ནང་བཞིན་གྱི་ང་ཚོ་གཅིག་གི་དོན་འཁེལ་ཡོང་བའི་གི་སྨོན་ལམ་ཡང་རྒྱབ་ཡ་ཡིན་བྱས་ནས་ཞུ་ཡ་ཡིན་ཐུགས་རྗེ་ཆེ་གནང།
གོང་དུ་བཅར་འདྲི་ཞུས་ས་དེ་ནི་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་བོད་ཡིག་ཤེས་ཡོན་འགན་འཛིན་དངོས་གྲུབ་བསྟན་པ་ལགས་རེད། དངོས་གྲུབ་བསྟན་པ་ལགས་ཐུགས་རྗེ་གནང།